ཞོགས་དང་འདྲ་བ་འདུག་དུག་ཟེར། བརྡ་སྦྱོར་བ་པོས་དེ་དག་འདི་ལ་ཡིག་གོ། བརྡ་དུས་སུ་དོན་གོ་བ་རེད་ཟེར་ན་ཅི་དོན་བཤད་ན་བརྡ་སྦྱར་ནས་ཨ་ནི་གོ་བ་རེད་ཟེར་ན་བརྡ་སྦྱོར་བ་པོས་དཀར་ཟལ་ལ་སོགས་པའི་དོན་རྣམས་ལ་འདི་བ་ལང་ངོ་ཞེས་བརྗོད་པར་བྱེད་པའི་བརྡ་སྦྱོར་བར་བྱེད་པ་དེ་ཆོས་ཅན། བརྡ་སྦྱར་བ་དེ་ག་རེའི་ཆེད་དུ་བྱས་པ་རེད་ཟེར་ན།

དེ་སྒྲུབ་ཕྱིར་ནི། ནུས་པ་ཤེས་ནས་དེ་སྒྲུབ་ཕྱིར་ཏེ། ནུས་པ་གོ་ཤེས་ནས་དེ་སྒྲུབ་པའི་ཆེད་དུ་ནི་བརྡ་སྦྱར་བ་ཡིན་པ་གང་ཞིག་ལ། འོ། དེ་ལྟར་ངེས་དོན་རྟོགས་ནའོ། དེ་ལ་རིགས་དོན་བྱེད་རུང་མིན་ཟེར། སྤྱི་དོན་གཞན་གྱིས་ལས་ཀ་དེ་བྱེད་རུང་གི་ཡོད་པ་མ་རེད། ཞེས་འོ་ཐུག་ནའོ། འོ་ད་ཡོངས་གཅོད་ཀྱི་དགོས་པ་དེ་ལ་ད་བ་ལང་ཞེས་བརྡ་སྦྱར་བའི་དགོས་པ་དེ་ལ་རྣམ་གཅོད་ཀྱི་དགོས་པ་གཅིག་དང་ཡོངས་གཅོད་ཀྱི་དགོས་པ་གཉིས་བྱེད། རྣམ་གཅོད་ཀྱི་དགོས་པ་དེ་ནོག་སོགས་དང་མི་ལྡན་པའམ། བ་ལང། ནོག་སོགས་དང་མི་ལྡན་པ་བ་ལང་མ་ཡིན་པ་གོ། བཀག་བཀག་ཡའི་དོན་དག་ལ་རྣམ་གཅོད་ཀྱི་དགོས་པ་དེ་རེད་བ། འོ་ཐུག་བྱེད།

ཅི་དེ་བཞིན་མེད་ན་ཤིང་གསལ་རྣམས་ལ་ཤིང་གི་སྒྲ་དེ་དངོས་མིང་དུ་སྦྱར་ས་མ་རག་པ་འདྲ་བ་དེ་མ་རག་ན་ད་ད་ཤིང་གསལ་རྣམས་ལ་ཤིང་གི་སྒྲའོ་ག་རེ་ཆགས་འགྲོ་ད་མིང་འཇུག་ནི་འཇུག་གོ་ཨ་རེ་ད་དངོས་མིང་འཇུག་ས་མ་རག་ན་ད་མིང་ངེ་འདུག་འགྲོ་ས་མེད་ད་མིང་ཤིང་གསལ་ད་ག་རེ་ཟེར་ན་བཏགས་པའི་ཆོས་གསུམ་ཚང་བ་བཏགས་པའི་ཆོས་ཚང་ན་ཤིང་གསལ་རྣམས་ཤིང་དངོས་ཡིན་པ་ལ་གནོད་བྱེད་ཡོད་དགོས་ཤིང་གསལ་རྣམས་ཤིང་དངོས་ཡིན་པ་ལ་གནོད་བྱེད་ཡོད་ན་ཤིང་གསལ་རྣམས་ཤིང་ག་རེ་ད